སང་ཉིན་ཞོགས་ཀས་དེ་འུག་པ་གཉིད་སད་དུས་གཟུགས་པོའི་སྒང་ལ་ཡ་མཆུ་ཏོ་རྒྱབ་མཁན་སོར། དེ་ནས་སེན་མོ་འཛུགས་མཁན་སོར་དེ་འདྲས་ཡོད་རེད། འུག་པ་དེས་མིག་ག་ལེ་ག་ལེ་ཡར་གདངས་བྱས་ལྟ་དུས་ཙམ་པ་བྱ་མོ་མང་པོ་ཅིག་གིས་མོ་རང་ལ་ཡར་སྐོར་ར་བརྒྱབ་བྱས་བལྟས་བསྡད་ཡོད་རེད། བྱ་མོ་དེ་གྱད་ཀྱིས་སྐད་ཆ་བཤད་ཀྱི་ཡོད་རེད། དེའི་ནང་ལོགས་ཀྱི་བྱ་མོ་གཅིག་གིས།

འུག་པ་སེམས་ཞེ་དྲག་སྡུག་པ་རེད། བྱ་ཚང་ནང་ལ་ཡ་དྲོ་པོ་སྐྱིད་པོ་ཞེ་དྲག་ཡོད་ཙང་མུ་མཐུད་ནས་བསྡད་སྙིང་འདོད་པ་རེད། བྱ་མོ་འདི་གྱད་ནང་ལོགས་ཀྱི་བྱ་མོ་གཅིག་གིས་འུག་པ་སེམས་སྡུག་པ་མཐོང་དུས། རང་གའི་བྱེད་ཀྱི་མ་རེད། ངས་རང་ལ་ཡ་བྱ་ཕོ་དངོས་གནས་ཅིག་ག་འདྲས་བྱེད་དགོས་ཡོད་མེད་བསླབ་དགོས་ཟེར་ལབ་པ་རེད། འུག་པ་དགའ་ཐག་ཆོད་བྱས་འབད་བརྩོན་ངང་ནས་བྱ་ཕོ་ག་འདྲ་བྱེད་དགོས་ཡོད་མེད་སྦྱངས་པ་རེད། འུག་པས་བྱ་ཚང་ག་འདྲ་སྲུང་དགོས་ཡོད་མེད་བྱས། དེ་ནས་གཟུགས་པོའི་སྒང་ལ་ཡར་སྤུ་ཟིང་ཟིང་ག་འདྲ་བྱེད་དགོས་ཡོད་མེད་དེ་ནས་བྱ་ཕོའི་སྐད་རྒྱབ་སྟངས་སྦྱངས་པ་རེད། ཟླ་བ་གཅིག་འགྲོ་དུས་བྱ་མོ་འདི་གྱད་ཀྱིས་འུག་པའི་ཚང་ལ་ཡ་ཡང་ཡིག་ཚད་བཏང་ག་ཡོང་བ་རེད།